བྱས་ཙང་ཨ་ནེ་རིན་པོ་ཆེ་གི་དོ་དགོང་ཆོས་འོང་འདས་གཅོད་གཏོང་དུ་རྒྱུགས་གསུངས། ཨ་ནེ་མི་ཚང་དེ་དང་ལན་བསྐུར་འདས་ཤོག་ཟེར། ད་དོ་དགོང་གཅོད་པ་ཅིག་འདས་གཅོད་གཏོང་ཡོང་གི་རེད། ཨན་ཁྱེད་རང་ཚོ་མི་གཅིག་གཉིས་གཅིག་ཡོང་རོ་དེ་ཡར་འཁྱེར་ཡོང། ཨན་ག་ལེ་ལ་ཁོ་ལགས་ཀྱིས་ཤེས་མ་བཅུག་ཁོས་གཅོད་གཏོང་བསྡད་ཀྱི་རེད། ཨན་རྒྱབ་ལོགས་སུ་འཁྱེར་ཡོང། རོ་དེ་ག་ལེ་ལ་འཁྱེར་མི་གཉིས་ཀས་ཁོའི་སྒལ་པའི་སྒང་དུ་གཡུགས་ཤིག་ཨ་ནེ་ཁྱོད་རང་ག་ལེ་ལོག་རྒྱུགས་གསུངས། ཨ་ནེ་མི་ཚང་གིས་རོ་དེ་འཁྱེར་ཡོང་ཁོས་གཅོད་གཏོང་བསྡད་དུས་རོ་དེ་སྒལ་པ་ལ་གཡུགས་པ་རེད། ད་རོ་ལྗིད་ཁོག་ཚ་པོ་ཡིན་ཙང་ཁོ་འདུག་ས་ཁ་ཚུལ་གྱིས་ལོག་ནས་ཌ་མ་རུ་ཞིག་བཏབ་པས་ས་སྒང་ལ་མར་འཐོར་དགོས་བྱུང་བསམས། ད་ལྟ་ཁོ། དྲོད་རུ་མོ་བ་སང་དྲོད་རོགས་ག་པར་བྱས། དེ་འདི་ཡ་བཟླས་བརྗོད་ཅིག་བྱས་ཀྱི་ཡང་གཅོད་གཏོང་བསྡད་པ་རེད་གོ། དེ་རོ་ཡིན་དང་ག་རེ་ཡིན་ཙི་མི་མ་བལྟ་རེད་གོ་ད་གར་པའི་རྒྱབ་སྙེ་བྱས་བསྡད། ཨ་ནི་མི་ཚོ་ལོག་འགྲོ། རོ་དེ་གཡུགས་བཞག། སང་ཞོགས་ཞོགས་ཀྱི་ཁོ་གཅོད་གཏོང་ཡར་ལོག་ཡོང་རེ་བྱོས་ཡོང་སྟེ་རིན་པོ་ཆེ་གིས་ཁོ་ལ། ཨ་ཁྱོད་ལ་ཚུབ་ལྷོངས་འདྲ་གས་མ་བྱུང་བས། ཚུབ་ལྷོངས་གང་མི་འདུག་ཟེར་ད་འདི་ཚུལ་རེད་ག་རེ་ཡིན་མི་ཤེས་མདང་དགོང། ངའི་སྒལ་པའི་སྒང་ལ་ཅིག་གཡུགས་ནས་ཨ་པའི་ལྗིད་པོ་ཚ་པོ་གཅིག་པའི་ཁབ་སུལ་ལོག་བྱུང། ག་རེ་ཡིན་ན་བསང་ཆོག་བཟླས་བརྗོད་བྱེད་པ་ཡིན་པ་བདེ་པོ་འདྲ་བྱུང་ཨ་པའི་རྒྱབ་སྙེ་བྱེད་ས་བདེ་པོ་བྱུང། ཨ་ངས་དེ་རྒྱབ་སྙེ་བྱས་གཅོད་གཏོང་བསྡད་པ་ཡིན། ད་རང་ལྟ་དུས་རོ་གཅིག་གཡུགས་བཞག་འདུག་བྱས་པ་རེད། རྩ་ནས་ཞེད་ཡ་མེད་རེད་གོ།

ད་ཡང་འགྲོ་ཆོག་གསུངས་འདི་ཁོ་དེ་ནས་ཡར་ཡར་ཡོང་བོད་ལ་ཡོང། བསམ་ཡས་ལ་ཕྱིན་པ་རེད་བསམ་ཡས་ཟེར་ས་དེ་བསམ་ཡས་ཙིའུ་དམར་རེད། འདི་སྲོག་བདག་མི་དབུགས་སྲོག་གཅོད་དབུགས་ལེན་བྱེད་མཁན་ལྷ་རྡོ་ལྕགས་བྱེད་ཡོད་རེད། རྡོ་ལྕགས་ཟེར་རྒྱུ་ག་ཡོད་ད་ཁམས་པའི་སྲོག་བདག་ཞུགས་ཅི་ཡིན། དེའི་དབུགས་ཁང་སྒོ་འགྲམ་ལ་པའི་ཞེད་སྣང་ཞེ་དྲག་བྱེད་དགོས་ཀྱི་ཡོད་རེད། ཡང་ཁོ་བསམ་ཡས་ལ་ཡར་སླེབས་པའི་ཉིན་མོ་དེ་ཡང་གཅོད་པ་གཅིག་གིས་བསམ་ཡས་ནས་མར་ལོག་ཡོང་ནས་བོང་གུ་ཅིག་དེད་ཁོ་རེ་རྒྱབ་ཁུར་དེ་བོང་གུ་ལ་བཀལ། མར་ཡོང་ཁོ་གཉིས་ལམ་འགག་ཐུག་བཞག། ཡང་ཁོ་ཡང་ཌ་མ་རུ་ཆེན་པོ་འཁྱེར་སྒལ་པ་ལ་གཅོད་གཅོད་ཌམ་འཁྱེར་ཡར་ཡོང་དགོས་རེད་ནས་གཅོད་པ་གནང་ས་རེད། ཡང་ཁྱོད་ག་བ་ཡིན་གང་འགྲོ་གི་ཡིན་ཟེར། ཡང་ང། གཉན་ས་ཆོད་ཨེ་ཡོང་ལྟ་ཅིག་འགྲོ་བ་ཡིན་པས་གཉན་ས་རྩ་ནས་ཆོད་ཀྱི་མི་འདུག་ད་གནས་སྐོར་དུ་འགྲོ་གི་ཡོད་ཅེས་པ་རེད། ཨ་ཁྱོད་གཉན་ས་མ་ཆོད་ཡག་དེ། ཞེད་དེ་པ་རེད་ཞེད་རྒྱུ་མེད་པ་རེད་ཟེར་དྲིས་པར་ཁོས། ང་ཞེད་ཡག་ཡོད་མ་རེད་ཟེར། ཨ་ལེས། ད་འོ་ན་ང་དེ་རིང་ཐོན་འགྲོ་གི་ཡོད་དེ་ད་དོ་དགོང་ང་གཉིས་གཅོད་མཉམ་དུ་ཅིག་ཐོངས་ཅིག་ཅན་ཅི་ཕན་མིང་བ་ངས་ཁྱོད་ལ། ཟེར་བ་གཅོད་པ་དེ་ཡང་ཡར་ཕྱི་ལོག་ཀྱི་ཁོ་གཉིས་ཆ་ལ་ཡར་འགྲོ་གཅོད་པ་དེ་མི་གཉན་ས་ཆོད་ཚར་མཁན་སྟོབས་ལྡན་ཡག་པོ་ཅིག་ཡོད་འདྲ། དགའ་རོགས་ཅིག་ཡོད་འདྲ། དེ་འདྲ་གི་རོགས་བྱེད་དུ་ཕན་གི་ཡོད་རེད།

པའི་ཞེད་པོ་གཅིག་ཕྱི་ནས་ཚུར་སླེབས་འོངས་ནས་དེ་ནས་ཞེད་ཡས་འདི་པའི་ཡར་ལོངས་ཡོད་ན་མ་ནུས་པ་བྱས་ཁོས་དེ་སྟོང་ལ་ཡར་འདྲ། ད་དཀར་ཆེན་དཀར་ཆེན་མོ་སང་གི་སང་གི་ལ་ཁོས་མིག་ངས་ལྟ་གི་ལྟ་གི་ཡོང་གི་ས་ཡོང་གི་ཡོང་གི་ལ་འདྲའི་འདྲའི་གྲི་གུག་དེ་འདུག་ཟླ་གི་ཟླ་གི་ད་ཕ་བོ་ཙེ་ལྟོ་བ་ཙི་ལོངས་ས་ལྟོ་ནི་ཁོས་འདུག་ལ་བལྟས་ནས་ཁོས་མགོ་ལ་ལྕེ་ཆུང་བཞག་སོང་ས་ཞེ་ད་གི་ཆོས་བརྒྱལ་སོང་བ་རེད་དེ་ནས་ཀ་ཆེ་དྲན་སང་འདི་དྲན་མེད་པ་བས་བརྒྱལ་ནས་ཨ་ནི་གཉིད་ཁུག་སོང་དེ་ག་ང་ལ་གཉིད་ཁུག་སོང་བ་རེད།

རིན་ཆེན་གཅོད་གཅོད་རིན་ཆེན་ཕྲེང་བ་ལས། བར་པ་བར་རུ་མ་ནོན་ན་དཔའ་བོ་ལག་ཏུ་མཚོན་ཤོར་འདྲ་ཞེས་གསུངས་པ་དེ་སྐབས་འདིར་ཡིན། ད། སྟོང་ཉིད་བསྒོམ་པའི་སྐབས་དེ་ལ་ཡིན་གསུངས་བ་རེད། དེ་ཡང་འདུལ་འཛིན་བློ་གྲོས་སྦས་པའི་ཞལ་ནས། འཁོར་བའི་རྩ་བ་བདག་ཏུ་འཛིན་མ་ལུས་རྩད་ནས་གཅོད་པའི་ཕྱིར། བདག་མེད་རྣམ་གཉིས་བསྒོམ་པ་ནི་རྣལ་འབྱོར་ང་ཡི་དེ་ཁོ་ན། ང་ཡི་དེ་ཁོ་ན་ཉིད་ཀྱི་གཅོད་ཞེས་གསུངས་པ་ལྟར་སྤྱིར་སྐྱབས་འགྲོ་ནས་བཟུང་སྟེ་ཤ་ཁྲག་མཆོད་སྦྱིན་གྱི་བར་གྱི་མཆོད་སྦྱིན་འཁོར་གསུམ། འཁོར་གསུམ་པོ་ཐམས་ཅད་དང་ཁྱད་པར་གཅོད་ཉམས་སུ་བླངས་པ་ལ་བརྟེན་ནས་ཕྱི་ནང་གསང་གསུམ་གྱི་ལྷ་འདྲེའི་ཚུབ་ལྷོང་དྲག་པོ་བྱུང་བ་རྣམས་རང་ལ་སྣང་བའི་རང་བཞིན་གྱིས་གྲུབ་པས་སྟོང་པ་དང། དེ་ལྟར་སྟོང་ཡང་ཀུན་རྫོབ་སྣང་ངོ་ཙམ་དུ་རྨི་ལམ་སྒྱུ་མ་ལྟ་བུར་སྣང་བའི་མྱ་ངན་ལས་སྐབས་ཐམས་ཅད་དུ་ངེས་ཤེས་འདྲེན་པ་དང་འགྱུ་བ་རྣམས་སུ་སྣང་སྲིད་འཁོར་འདས་ཀྱི་ཆོས་ཐམས་ཅད་རང་བཞིན་རང་ལ་བདེན་པར་གྲུབ་པའམ་རང་བཞིན་གྱིས་གྲུབ་པར་ལམ་མེར་སྣང་བའི་སྣང་བ་ཐམས་ཅད་འོད་ཀྱི་རྣམ་པར་བསྡུས་ཏེ་རང་ལ་ཐིམ། རང་ཡང་མེ་ལོང་ལ་ཧ་བཏབ་པ་བཞིན་དུ་འོད་ཀྱི་རྣམ་པར་ཞུ་ནས་སྙིང་གར་བསྡུས་ཏེ་མི་དམིགས་པར་བསམས་ལ། ངེས་ངོར་ང་ལ་སོགས་པའི་འཁོར་འདས་ཀྱི་ཆོས་ཐམས་ཅད་སྣང་ལ་རང་བཞིན་སྣང་བ་ལྟར་གྲུབ་པ་གཏན་ནས་མི་འདུག་སྙམ་པའི་ངེས་ཤེས་དྭངས་ཀྲིང་ངེ་བ་དང། སྣང་ངོར་དགག་བྱ་བདེན་གྲུབ་བཀག་པའི་མེད་དགག་སྟོང་སང་ངེ་བ་གཉིས་ཚོགས་ཀྱི་མཉམ་བཞག་ནམ་མཁའ་ལྟ་བུའི་རྣལ་འབྱོར་ལ་ནན་ཏན་སྙིང་པོར་བྱེད་དགོས་ཤིང། དོན་ཧྲིལ་གྱིས་དྲིལ་ན་ང་ལ་སོགས་པའི་ཆོས་ཐམས་ཅད་རང་ལ་སྣང་བ་ལྟར་གཏན་ནས་མི་འདུག་གོ་སྙམ་པའི་ངེས་ཤེས་དྭངས་ཀྲིང་ངེ་བ་དང། སྣང་ངོར་ཅི་ཡང་མི་སྣང་བའི་སྟོང་སང་ངེ་བ་གཉིས་གཉིས་ཚོགས་བྱུང་ན་ལྟ་བ་གནད་དུ་སོང་བ་ཡིན་གསུང་བ་ལ་བ་ད་དེར་ད་ལྟ་བཅོས་མ་རྫོགས་སོང་ན་ཚུབ་ལྷོང་བྱུང་ན་ཡོད་རེད་མ་བྱུང་ན་ཡོད་ཚུབ་ལྷོང་བྱུང་ན་ཡོད་པས་ཚུབ་ལྷོང་བྱུང་བ་དེ་བས་ཨ་ནི། དེ་ཡི་ཐོག་ལ་བསམ་བློ་གཏོང། སྟོང་ཉིད་དགོངས། དེ་ནས་སྟོང་ཉིད་བསྒོམ་པའི་མཐར་ལ་སྟོང་སྟོང་པ་ཉིད་ཀྱི་བསམ་བློ་འཁོར་སོང་ནས་དེ་ནས་རང་ལ་སྣང་ཡག་པའི་ལྷ་འདྲེ་ཡི་ཆོ་འཕྲུལ་ང་དང། རང་བཞིན་གྱིས་གྲུབ་པ་ཅན་མདོར་ན་བའི་ས་ཆ་དང་བཅས་པ་བས་གང་སྣང་བ་ཐམས་ཅད་འོད་ཀྱི་ངོ་བོ་ལ་གྱུར་ནས་རང་ལ་ཐིམ། རང་གི་སྣང་བ་སྙིང་ག་ལ་ཐིམ། རང་ཡང། མེ་ལོང་ལ་ཧ་བཏབ་པ་ནང་བཞིན་ཚུར་བསྡུས་སྙིང་ག་ལ་ཐིམ་དེ་ཡང་མི་དམིགས་པར་སྟོང་པ་ཉིད་ལ་གྱུར། གང་ག་བའི་ནམ་མཁའ་ནང་བཞིན་ཅི་ཡང་མེད་ལས་ལ་བྱུང་བའི་དམིགས་པ་བྱས་ནས། ནི། བའི་སྣང་བ་ལ་བའི། ད་ནི་ལྷ་འདྲེ་ཚུབ་ལྷོང་ལ་སོགས་རང་དང་ལྷ་འདྲེ་ཆོས་ཅན་ཆོས་ཅན་གང་གང་སྣང་བཞིན་ཡོད་ཡིན་པ་ལ་རང་བཞིན་གྱིས་མ་གྲུབ་པ། སྣང་བ་ལྟར་དུ་ཡུལ་ངོས་ནས་ཚུར་མ་གྲུབ་པ་རང་སེམས་འཁྲུལ་པའི་རྣམ་རྟོག་ཡིན་པ་ཙམ་ལས། སྣང་བ་ལྟར་མ་གྲུབ་པ་ཆོས་ཐམས་ཅད་རང་བཞིན་མེད་པ། ད། སྣང་ངོ་ལ་ནམ་མཁའ་ལྟ་བུ་སྟོང་སང་སང་བྱེད། ངེས་ངོ་དེ་ལ་ད་ལྟ།

མེད་ཕྱིར་བརྟན་གཡོའི་ཆོས་རྣམས་བདེན་པར་སྣང་སྒྱུ་མ་བཞིན་དུ་སྟོང་ངོ་ཟེར་ཡང་དེ་ཉིད་གསུངས་བ་རེད། ད་འདོད་ཀྱིས་བསྡུས་པར་བྱས་ན་འདོད་པ་བསྡུས་བསྡུས་ཀྱི་སྟོན་བཅོས་སུ་བཞག་པ་རེད། སྦྱིན་པའི་འཁོར་གསུམ་མིང་བརྡས་ཕར་བཞག་ཙམ་ད་སྦྱིན་པ་བཏང་བ་རེད་པ་ཤ་ཁྲག་སྦྱིན་པ་བཏང་བ་རེད་པ་སྦྱིན་པའི་འཁོར་གསུམ་པོ་སྦྱིན་པ་སྦྱིན་བྱ་ལེན་པ་གསུམ་པོ་དེ་སྦྱིན་པ་དང། སྦྱིན་བྱ་ཡི་རྫས་དང་སྦྱིན་པ་ལེན་མཁན་ལྷ་འདྲེ་ཙང་ཚང་མ་རྟོག་པས་མིང་དང་བརྡ་ཡིས་ཕར་མིང་བཏགས་པ་ཙམ་མ་གཏོགས་ཡུལ་རང་གི་ངོས་ནས་ཚུར་གྲུབ་པ་མི་འདུག་ཚུགས་ཐུབ་ཏུ་མ་གྲུབ་ཚུགས་ཐུབ་ཏུ་མ་གྲུབ་ཟེར་ཆོས་ཚང་མ་ལ་ཡོད།